ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ་དེས་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ། ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི radio ནང་ནས་མི་མང།

གི། ལ་གཞས་ལ་དུས་ཚོད་འདི་མི་མང་གི་ཉིན་ལ་སྟེར་གནང་རྒྱུ་ཡིན་པ་རེད། འདི radio ཨ་ས་གའི་འབངས་ནི་ལས་ནས་རང་གི་གོ་གིང་གི་སྨོན་ལམ། འགྲོ་སྟངས་དང་ཨ་ས་གའི་གཏམ་ཡག།

ཡང་དཀོན་མཆོག་གི་དོན་ལ་སྨོན་ལམ་གཅིག་ཞུ་བ་ཡིན་ནོ་ཞེས་ཡབ་དཀོན་མཆོག་ལ་ཕྱག་འཚལ་ལོ། ཡབ་དཀོན་མཆོག་གི་དོན་གྱི་འགྲོ་སྟངས་འདི་ང་མི་མང་ཚང་མ་གི་བར་ལ་སླེབས་པའི་སྐབས་ལ་དཀོན་མཆོག་གིས་ང་ལ་རོགས་རམ་གནང་ཅིག།

འོ་ཅིག་བཟོས་གནང་བ་རེད། དུམ་ར་འདི་ནི་ཨེ་དེན་ཟེར་བའི་གི། ལུང། ལུང་པ་ཤར་ཕྱོགས་ལ་ཡོད་པ་རེད། ད་དུམ་ར་འདི་ཡི་ནང་ལ། དཀོན་མཆོག་གིས་ཁོང་རང་གི།

འབྲས་བུ་འདི་ཚོ་ཟ་ན་འགྲིག་གི་རེད། འབྲས་བུ་ཚང་མ་ཁྱེད་རང་གི་འདོད་པ་ཡོད་པ་ཟ་ན་འགྲིག་གི་རེད། ཡིན་ན་ཤིང་སྡོང་གཅིག་གི་འབྲས་བུ་ཟ་ཆོག་གི་མ་རེད།

ཀྱི། འགྲོ་མགོན་གྱི་ཐོག་ལ་དཀོན་མཆོག་གིས་མི་ཞིག་བཟོས་པ་རེད། དེ་མི་དེ་བཟོ་བའི་སྐབས་ལ། དཀོན་མཆོག་གིས། མི་གི། རྩིབ་མ་ཞིག་གི་བཏོན་ནས་ཨོ་ལེ་གི་དེ་ནི་བུད་མེད་ཞིག་བཟོས་པ་རེད། དེ་བུད་མེད་དང་ཁྱོ་ག་གི་སྣ་ཁུག་ལ། དེ་ནི་འཇིག་རྟེན་གི་འགྲོ་སྟངས་གི་དབུགས་ཞིག་བླུགས་པ་རེད། དེའི་ལུགས་དེ་དཀོན་མཆོག་གིས་ང་མི་རང་རང་བཞིན་གྱི་འགྲོ་སྟངས་ཅིག་བཟོས་པ་རེད། ཨོ་ད་དེ་བཟོས་ནས་ཁོ་ཚོ་ལ་ཨང་ད་འདི་གི་ཤིང་ཏོག་ཡོད་ས་ནང་ལ་ཁོ་ཚོ་ལ་བཞག་པ་རེད། ཨོ་འདི་ཤིང་ཏོག་དེ་ཡག་པོ་སྲུངས་ཨང་བྱས་ནས་ཁོ་ཚོས་ད་དེ་ཤིང་ཏོག་དེ་ལ་བདུད་ཀྱི་སྦྲུལ་དེ་འོང་ནས་སར་པ་དང་བདུད་ལ་འོང་སྟེ་དེ་ནས་ཁྱོད་ཚོས་འདི་བཟའ་ན་འགྲིག་གི་རེད་འདི་ལ་ཁྱད་པར་ཅི་གང་ཡང་ཡོད་མ་རེད།

Bible ནང་ལ་ཡོད་མཁན་གྱི་གསུང་རབ་ཚང་མ་མེད་དེ་དུས་ཚོད་དེ་རིང་དེ་རིང་གི་ལས་རིམ་དུས་ཚོད་དེ་རིང་རྫོགས་རྗེས་བྱས་སོང་དེ་རིང་གི་ལས་རིམ་ལ་མི་མང་རྣམ་པ་ཚོ་ཕེབས་ཕེབས་གནང་དེ་འདི་ལ་ང་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅི་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་གི sandesh དང་འགྲོ་སྟངས sandesh མ་ཡ་གི sandesh

འོ་ད་དེ་ནི་ཨང་དང་པོ་དཀོན་མཆོག་གིས་གསུངས་པའི་གསུང་རབ་དེ་དེ་ནི་ཏེ་རེ་ག་ཧ་གོ་ཐན་དེ་དེ་བེ་ཟ་ཆུང་ཆུང་དང་མི་ཤ་ར་དང་ཤར་མ་དེ་ནི་རྒད་པོ་རྒད་མོ་རྒན་རྒོན་སྤྱི་ཚང་གོ་ག་ཧ་གོ་དགོས་གོ་རེད་ཏེ་རེ་ག་ཧ་གོ་གོ་ན་དེ་ནི་འཛམ་བུ་གླིང་གི་མི་མང་ཏེ་རེ་ག་ཧ་གོ་ཆོག་མ་ན་དེ་ནི། ཐེངས་གཉིས་པ་ལ་ཡབ་ཡེ་ཤུ་ཡང་འདི་གའི་འཛམ་བུ་གླིང་ལ་འོང་གི་ཡོད་མེད་དེ Bible ནང་ལ་བྲིས་ཏེ་ཡོད་པ་རེད། ཨོ་ད་འདི་གའི་འགྲོ་སྟངས་ཀྱི་ཐོག་ལ་ཁོ་རང་མི་མང་ཚང་མ་དེ་ཉན་དགོས་ཀྱི་རེད། ད་འདི་གའི་དཀོན་མཆོག་གི་འདི་གའི་བཀའ་དེ་དེ་ནས་མི་མང་ཚང་མ་ལ་སླེབས་ཁུག་ན་དེ་དེ་ལ་ཡག་ཤོས་རེད། ད་ཨོ་རང་གི་ད་ད་ཧ་གོ་རེད་ཅེས་འདྲི་གྲུ་ནང་ལ་ཧ་གོ་ན་རང་གི་གཅིག་གི་ཧ་གོ་དེ་ཆོག་ཡོད་མ་རེད། རང་གི་ཧ་གོ་ན་རང་གི་བེ་ཟ་གཅིག་ལ་བཤད་དགོས་ཀྱི

དེ་ནས་དཔེ་མི་མཛའ་ཡག་པོ་ཞིག་དཀོན་མཆོག་གི་བཀའ་དེ་དེ་རག་གི་ཉན་ཁུ་བར་རང་གཅིག་གི་ཧ་གོའི་ཆོག་ཡོད་མ་རེད་རང་གི་ཧ་གོའི་ཆོག་ཡོད་མ་རེད་རང་གི་ཧ་གོའི་ནི་རང་གི་མི་མང་ཚང་མ་རང་གི་ཁྱིམ་ཚང་དང་དོང་ལས་ཁྱིམ་ཚང་དེ་ལ་ཧ་གོ་བཅུག་པར་བྱེད་དེ་ནས་ཁྱིམ་ཚང་ནས་དེ་ནས་རང་གི་ཕི་གི་རང་གི་ཁྱིམ་མཚེས་གོ་གཉིས་དེ་ནས་ཁྱིམ་མཚེས་གོ་གཉིས་རང་གི་ཡུལ་ཡུལ་ལས་གི་རང་གི་དེ་ནས་ཧ་ཚིག་གི་འོ་དེ་ཡ།

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། radio ནས་མི་མང་ཚང་མའི་གི་བར་ལ་གསན།

བཞིན་དང། གི་ལས་རིམ་ལ་མཇལ་གྱི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།